ད་ང་ཚོ་གི་གྲོས་གླེང་དངོས་གཞི་མ་འགྲོ་སྔོན་ལ་ད་ལྟ་སྐུ་ངོ་བློ་བཟང་སྙན་གྲགས་ལགས་མཚོན་པ་ཡིན་ན་བཙན་བྱོལ་བོད་གཞུང་གི་བཀའ་བློན་གནང་ཡོད་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་རིའི་དོན་གཅོད་ཀྱི་ཕྱག་ལས་གནང་འདུག་ཨ་ནི་ཅིག་ཨ་རིའི་བོད་ཀྱི་ཐེབས་རྩ་སོགས་ཀྱི་ཅིག་ལས་འགན་གྱི་ཅིག་རིམ་པ་མང་པོ་ཅིག་ལ་ཅིག་བཙན་བྱོལ་བོད་གཞུང་དང་སྐྱབས་མགོན་རིན་པོ་ཆེ་གི་ད་གང་འདྲ་མཛད་འཕྲིན་དང་དེ་འདྲའི་སྒང་ལ་ཕྱག་ལས་མང་པོ་ཞུ་གནང་འདུག་དགེ་ལགས་ཀྱིས་ད་གང་འདྲ་འདི་ཚོ་ཚང་མ་ལ་ཅིག་ཕྱིར་མིག་ཞིག་ལྟ་བ་ཡིན་པས་ན་དང་པོ་དེ་འདྲའི་གི་ཕྱག་ལས་གནང་ཡག་གི་དགེ་ལགས་ཀྱི་སེམས་ཤུགས་དང་བློ་སྟོབས་དེ་གང་འདྲ་ཞིག་བྱུང་སོང་ད་ལྟ་འདི་ཚོ་ཚང་མ་ལ་ཕར་ཕྱིར་མིག་ཞིག་ལྟ་ན་དགེ་ལགས་ཀྱིས་འདི་ཚོ་ཚང་མ་ལ་སྡོམ་གང་འདྲ་བོ་ཞིག་རྒྱག་ས་རེད།
ལགས་ལགས་སོ། ད་དེ་ང་ཕྱི་མིག་ལྟ་བཞིན་པའི་སྐབས་དེ་ཡ་ཐོག་མ་དེ། ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ། ཨ་ནི་ད་ང་ཚོ་འཚར་ལོངས་བྱེད་པའི་དུས་ཚོད་ཅིག་དང་ལྷག་པར་དུ་ཅིག་ད་མཐོ་རིམ་སློབ་གྲྭ་བསྐྱོད་པའི་དུས་ཚོད་ཅིག་སྐབས་དེ་ཡ། ང་ཚོ་བོད་པའི་གི་དམངས་གཙོའི་གི་འཕེལ་རིམ་དེ་ག་ལ་གང་འཚམ་ཅིག་ད།

སྐབས་དེ་དུས་ལོ་གཞོན་གཞོན་ཅིག་ཡིན་པའི་ཐོག་ནས་ཨནི་གང་ཐུབ་ཐུབ་ཅིག་འབད་བརྩོན་བྱས་གོ་སྐབས་ཤིག་རག་པ་རེད། ཨནི་དེ་ནས་ཨནི་རིམ་པས་རིམ་པས་མཐོ་རིམ་སློབ་གྲྭ་ཐོན་པ་ནས་ཨནི་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ནང་ལོགས་ལ་ཡང་ཨནི་ད་འོས་བསྡུ་གི་ལམ་ནས་ཅིག་འདེམས་ཐོན་བྱུང་རྗེས་ཨནི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གི་ལས་འགན་ལོ་གསུམ་ཞུས་གོ་སྐབས་བྱུང་པ་རེད། ད་དེ་ནས་རིམ་པས་རིམ་པས་རིམ་པས་ཨནི་ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག། བོད་རྒྱལ་ཡོངས་མང་གཙོ་ཚོགས་པ་རེད། དེ་ག་ནང་བཞིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་རེད། ཨ་ནི་ཅིག། དེའི་རྗེས་ལ་ཡང་བོད་མི་མང་སྤྱི་འཐུས་ནང་ལ་ཡང་ད་མདོ་སྟོད་ཀྱི་ཨ་ནི་འཐུས་ཚབ་བྱེད་རྒྱུའི་འོས་འདེམས་བྱུང་བ་རེད། ཨ་ནི་དེ་ནས་བཀའ་བློན་ཞུས་པ་རེད། ད་ང་བཀའ་བློན་བྱས་པའི་སྐབས་ཡང་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ཨ་ནི་མི་མང་གི་ཐད་ཀར་འོས་བསྡུའི་ལམ་ནས་ད་འདེམས་བྱས་པའི་ཆབ་སྲིད་ཀྱི་དབུ་ཁྲིད་ཐེངས་དང་པོ་ཆགས་བསྡད་ཡོད་རེད། ཨ་ནི་ཁོང་གི་བཀའ་ཤག་ནང་ལ་ཡ་ཨ་ནི་གཅིག་ད་ལས་འགན་མི་འདྲ་བ་གསུམ་ཞུས་པ་ཡིན། ཐོག་མ་དེ་ལ་ཡ་ཨ་ནི་དཔལ་འབྱོར་དང་འཕྲོད་བསྟེན་ལས་ཁུངས་ཀྱི་བཀའ་བློན་གཅིག་ལྕོགས་བྱས་པ་རེད། ཨ་ནི་དེའི་རྗེས་ལ་ཡང་དཔལ་འབྱོར་དང་ཕྱི་སྲིད་ལས་ཁུངས་བཀའ་བློན་གཅིག་ལྕོགས་བྱས་བྱས་ད་ལས་ཀ་བྱས་པ་རེད། ཨ་ནི་དེ་ནས་བཀའ་བློན་འཁྱོལ་བའི་རྗེས་ལ་ཡ་ཨ་ནི་ཨ་མི་རི་ཀ་ནང་ལ་ཡ་ཨ་ནི་གོང་ས་མཆོག་གི་སྐུ་ཚབ་ནས་མཚན་གནས་ཐོག་ལ་བསྐོ་བཞག་གནང་བ་རེད་གནང་བ་བཞིན་བཟུང་གི་ཐོག་ནས་ལོ་ལྔ་ཞབས་ཕྱི་ཞུས་ད་ད་ལྟའི་དུས་ཚོད་ལ་བོད་ཀྱི་ཐེབས་རྩ་གི་འགན་འཛིན་གྱི་ད་ལས་གནས་ཁྱེར་བྱས་ལོ་དྲུག་ཙམ་ཞིག་ཏུ་འགྲོ་འདུག་འདུག་སོང་ཙང་དུས་ཡུན་དེ་ཚོའི་ནང་ལ་ཡང་ད་ལོ་ཧ་ལམ་ལོ་སུམ་ཅུ་ལྷག་ཙམ་རིང་ག་ལ་བསམ་བློ་ཞིག་བཏང་པའི་སྐབས་ལ་ཡང་དངོས་གནས་ཀྱི་སྤྱི་ཚོགས་ནང་ལོགས་ལ་ཡང་ང་རང་ཡང། ད་སྤྱི་དང་ནང་མི་གཅིག་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་ད་ང་དང་ང་འདྲ་བའི་ནང་མི་སྟོང་ཕྲག་མང་པོ། ཐོག་མ་བཙན་བྱོལ་ནང་ཚུར་སླེབས་པ་ནས་བཟུང་བྱས་ཕ་མ་ཚོས་ནང་མི་གཞན་དང་གཅིག་མཚུངས་ཀྱི་ཐོག་ནས་ད་དགུན་ཚོང་འགྲོ་ཡ་རེད་ཚོང་ལས་བྱེད་རྒྱུ་བྱེད་ཡ་རེད་སོང་ཙང་ཚང་མ་ལ་གོ་སྐབས་འདྲ་མཉམ་གཅིག་གནང་པའི་བཀའ་དྲིན་ལ་བརྟེན་བྱས་སྡིངས་ཆ་མང་པོ་ཞིག་ནང་ལོགས་ལ་ཡ་སོ་སོས་ཀྱིས་ད་དཀའ་ལས་ཤིག་བརྒྱབ་སེམས་ཤུགས་ཤིག་ཁྱེར་བྱས་ལས་ཀ་བྱེད་དུས་སྒང་ལ་ཡ་དངོས་གནས་གོ་སྐབས།

བཙན་བྱོལ་སྤྱི་ཚོགས་ཀྱི་གནས་སྟངས་ག་ལ་གང་འཚམ་ཅིག་ད་རྒྱལ་སྤྱིའི་སྡིངས་ཆའི་ནང་སླེབས་ཐུབ་པའི་དེ། དངོས། ཕྱོགས་གཅིག་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དང་བཀའ་སློབ་ལམ་སྟོན་འོག་རེད་དེ་ལས་ཡིན་ནའི་ང་ཚོའི་བགྲེས་པའི་མི་རབས་ཚོས་ཀྱིས་དཀའ་ལས་ཆེན་པོ་ཅིག་བརྒྱབ་བྱས་ད་ལྟའི་ང་ཚོ་སྤྱི་ཚོགས་ཀྱི་གནས་སྟངས་དེ་ཅིག་ག་ལ་གང་འཚམ་ཡག་པོ་ཕྱོགས་སུ་འགྲོ་ཐུབ་ཡོད་པ་ཅིག་ང་རང་དེ་འདྲའི་ཅིག་ངོས་འཛིན་ཞུས་བྱས་འདོད་པ་ཚིམ་པ་ཞིག་བསྡད་ཡོད་ཞུ་ཡ་ཡིན།

གཅིག་བོད་ཀྱི་ད་སྲིད་ལུགས་ཡང་ན་ཆབ་སྲིད་ཀྱི་ད་གང་ལྟར་གྱི་ལམ་ལུགས་དེ་དམངས་གཙོ་བསྒྱུར་དགོས་དེ་སྐྱབས་མགོན་རིན་པོ་ཆེ་གིས་གཅིག་ཐོག་མ་དགོངས་བཞེས་གནང་ཡ་ད་དེ་ཚོ་ག་འདྲ་ཞིག་བྱུང་ཡོད་ན་ད་ཐོག་མ་གཅིག་ལས་རིམ་ཚོ་ག་འདྲ་ཞིག་འགོ་བཙུགས་ཡོད་རེད་གི་ལགས། ལགས་ལགས་སོ། དང་པོ་ཨ་ལས་ང་ཚོ་ག་རེ་ངོས་ལེན་གནང་དགོས་ཞུས་པ་ཡིན་ན་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ངོས་ལེན་ག་རེ་གནང་དགོས་ཞུས་པ་ཡིན་ན་ང་རང་ཚོའི་བོད་ས་མ་ཤོར་གོང་ལ་ཡ་བོད་མི་རིགས་དེ་ནི་རྗེས་ལུས་ཞེ་པོ་ཞིག་ཐེབས་བསྡད་པའི་ཆ་དེ་ང་ཚོ་ངོས་ལེན་གནང་དགོས་རེད་བསམ་གྱི་འདུག་ཡིན་ན་སྐབས་དེ་དུས་ཀྱི་མི་རབས་ཚོས་ཀྱིས་ང་ཚོ་རྗེས་ལུས་ཐེབས་བསྡད་པ་དེ་མཁྱེན་གྱི་ཡོད་མ་རེད་དྲང་པོ་ཞུས་པ་ཡིན་ན། ད་འདི་ཐོག་མ་སུས་ཀྱིས་མཁྱེན་པ་རེད་ཞུས་པ་ཡིན་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག

བདུན་བརྒྱད་འདི་ནང་ལོགས་ལ་ཡ་སྐུ་མདུན་གྱིས་ག་རེ་གཟིགས་པ་རེད་ཞུས་པ་ཡིན་ན། བར་ཚིག་མི་ལུང་པ་གཞན་པའི་ནང་ལོགས་ལ་ཡ་དངོས་གནས་དུས་ཚོད་དང་བསྟུན་པའི་ཐོག་ནས་འགྱུར་འགྲོས་ཆེན་པོ་ཞེ་པོ་ཞིག་འགྲོ་གི་འདུག་བ། སོང་ཙང། དེ་ད་ང་རང་ཚོའི་བོད་ཀྱི་ལུང་པ་དེ། ང་རང་ཚོའི་རང་གི་ཐོག་ནས་ཅིག་ག་ཚོད་རེ་ཕྱིའི་རྒྱལ་ཁབ་ཁག་ལ་ཡ་འབྲེལ་བ་མ་བྱེད་པའི་རྐྱེན་གྱིས་ཁེར་རྐྱང་བསྡད་པའི་རྐྱེན་གྱིས་དངོས་གནས་ང་ཚོ་མི་རིགས་འདི་ག་ལ་གང་འཚམ་རྗེས་ལུས་ཐེབས་འདུག་བ།

མང་དག་ཅིག་བོད་ནང་ལ་བརྩམས་ཡག་གི་འབད་བརྩོན་གནང་པ་རེད་དེ་ལས་ཡིན་ནའི་རྒྱ་ནག་གི་ད་སྟོབས་དེ་བོད་ནང་ལ་ཤུགས་ཆེན་པོ་ཞིག་སླེབས་དུས་སྒང་ལ་ལམ་ལྷོངས་སུ་ཕྱིན་ཡོད་མ་རེད་ད་སོང་ཙང་སྐུ་མདུན་གྱིས་ག་རེ་གནང་པ་རེད་ཞུས་པ་ཡིན་ན་རྒྱ་གར་ནང་ལ་ཕེབས་མ་ཐག་རེད་བ། ཨ་ནི་ང་ཚོ་བཙན་བྱོལ་བོད་མི་སྤྱི་ཚོགས་དེ་ད་ཕྱོགས་གཅིག་ནས་དེང་དུས་ཀྱི་ཨ་ནི་ཅིག་ད་གོ་སྐབས། མང་པོ་ཞིག་ཚན་རིག་ཐོག་ནས་ཡ་ཤེས་ཡོན་དང་འཕྲོད་བསྟེན་ཐོག་ནས་གནང་བ་རེད་དེ་དེ་དང་མཉམ་དུ་ང་ཚོ་བོད་མིའི་སྤྱི་ཚོགས་འདི་དམངས་གཙོའི་གི་ཨ་ནི་ལམ་སྲོལ་ཅིག་ལ་ཡ་བསྒྱུར་ཐུབ་པའི་ཐོག་ནས་རེད་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་ཐེངས་དང་པོ་རང་གནད་འགག་ཆེན་པོ་ཞེ་པོ་ཅིག་གཟིགས་བྱས་འདི་གནང་པ་རེད་བ་སོང་ཙང་འདི་གནང་དགོས་ཡག་གི་ད་རྒྱུ་མཚན་གཙོ་བོ་འདི་ག་རེ་རེད་ཞུས་པ་ཡིན་ན་ང་ཚོ་བོད་མི་རིགས་འདི་ད་རྗེས་ལུས་ཐེབས་པ་འདི་རྗེས་ལུས་ཐེབས་པ་རེད་ང་ཚོའི་ནམ་རྒྱུན་ཕ་མ་ཚོའི་བཤད་སྲོལ་ཡོད་རེད་བ།

དེའི་ཐོག་ལ་ཡང་སྐུ་མདུན་གྱིས་ནམ་ཞར་རྒྱུན་དུ་ནས་གསུངས་བསྡད་ཡོད་ད་ང་རང་ཚོས་དངོས་གནས་གཅིག་རྗེས་མ་བོད་ལ་ཕར་ལོག་བའི་སྐབས་ལ་ཡ་རེད་བ་ང་ཚོའི་གི་ལག་རྟགས་ཡག་ཤོས་དེ་བོད་མི་རིགས་ས་ཡ་དྲུག་བོད་ནང་ལུས་པའི་གཞིས་བཞུགས་བོད་མི་ཚོ་ལ་ཡ་ལག་རྟགས་ཡག་ཤོས་དེ་ཨ་ནི་ང་ཚོའི་མང་གཙོའི་ལམ་སྲོལ་དེ་རེད་ད་དེ་ང་ཚོས་སྤྲད་ཐུབ་པ་བྱེད་ཀྱི་ཡིན་ཟེར་སྐུ་མདུན་གྱིས་ཐུགས་རེ་ཆེན་པོ་ཞུ་བ་ཞིག་གནང་བ་རེད་ད་དེ་ཙམ་དུ་ཟད་ཀྱི་མ་རེད་ང་ཚོས་གཅིག་དེ་མང་གཙོའི་ཨ་ནི་ལམ་སྲོལ་ལ་ཡ་ཤར་བསྐྱོད་གནང་བའི་སྐབས་ལ་ཡ་ང་ཚོ་ལ་ཡ་ཕན་ཐོགས་ཆེན་པོ་ཞུ་བ་ཞིག་ནས་བྱུང་བསྡད་ཡོད་རེད། ད་དེའི་ནང་ནས་ངས་གཙོ་བོ་གཉིས་ཞུ་གི་ཡོད་གཅིག་དེ་ག་རེ་ཞུ་བ་ཡིན་ན་ང་ཚོའི་བོད་མི་རིགས་ཀྱི་ཨ་ནི་འཐབ་རྩོད་དེ་གོང་ས་མཆོག་དང་ཨ་ནི་མི་རེ་གཉིས་གཅིག་གི་འཐབ་རྩོད་མ་ཡིན་པ་དེ་བོད་མི་རིགས་གཅིག་གི་འཐབ་རྩོད་ཡིན་པ་དེ་ཁྲིམས་མཐུན་གྱི་ཨ་ནི་རྒྱལ་སྤྱི་གི་ཐོག་ནས་ངོས་འཛིན་གནང་ཐུབ་ཡག་ཅིག།

ཅིག་གནད་འགག་ཅིག་གསུངས་སོང། ད་ངས་དགེ་ལགས་ལ་བཀའ་འདྲི་ཅིག་དེ་ཞུ་གི་ཡིན་ད་གང་ལྟར་སྐྱབས་མགོན་རིན་པོ་ཆེ་གི་ད་གང་ལྟར་དགོངས་བཞེད་ད་གང་ལྟར་ཅིག་བོད་རྗེས་ལུས་ཐེབས་པ་དང་ད་གང་ལྟར་གནས་ཚུལ་མང་པོ་ཞིག་ལ་བརྟེན་བྱས་ད་གང་ལྟར་ང་ཚོ་དགེ་ལགས་ཀྱིས་དེ་འདྲ་ཅིག་གསུངས་སོང་གང་ལྟར་བོད་ཀྱི་འཐབ་རྩོད་དེ་མི་རིགས་གཅིག་གི་འཐབ་རྩོད་ཀྱི་དང་ཅིག་མི་རབས་མང་པོ་ཅིག་གི་འཐབ་རྩོད་ཞིག་ལ་འགྲོ་ཐུབ་པ་ད་དེ་འདྲ་དགོངས་པ་ཞིག་གནང་སོང་ད་གང་ལྟར་ཅིག། བོད་ཀྱི་མང་གཙོ་གི་ཅིག་ཡར་རྒྱས་འགྲོ་ཡ་དང་འདི་གི་ཅིག་ནང་ལོགས་ལ་སྐྱབས་མགོན་རིན་པོ་ཆེ་གི་ཅིག་ཕྱག་ལས་མང་པོ་ཅིག་གནང་འདུག་དམིགས་བསལ་གྱི་ད་གང་ལྟར་སྤྱི་འཐུས་ལྷན་ཁང་དང་སྤྱི་འཐུས་ལྷན་ཚོགས་ཀྱི་པི་སི་སྤྱི་འཐུས་སྐབས་བཅུ་པ་ཚོ་ཡིན་པ་ཡིན་ན་ཡ་ཡང་ཅིག་ཡང་བསྐྱར་གདམ་ཡ་དང་ཨ་ནི་ཅིག་ད་ལྟ་དགེ་ལགས་ཀྱི་གསུངས་པ་ནང་བཞིན་རེད་ད་དཔེར་ན་མཁས་དབང་ཟམ་གདོང་རིན་པོ་ཆེ་འདྲ་པོ་ཡིན་ན་མི་མང་གི་ད་གང་ལྟར་ཐད་ཀར་གདམ་པའི་གི

ཅིག་བསོད་ནམས་ཐོབ་ཡོད་རེད། དེ་དེ་ད་གང་ལྟར་རིམ་པས་ཀྱི་འགྱུར་བ་དེ་དང་ཡར་རྒྱས་དེ་ག་འདྲ་ཅིག་བྱུང་ཡོད་རེད། ཨ་ནི་ད་གང་ལྟར་དགེ་ལགས་ང་གཉིས་ཀྱི་ཅིག་དེ་ད་དེ་ཡ་ཅིག་ད་གང་ལྟར་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་རིན་པོ་ཆེ་གཏན་འབེབས་གནང་རྗེས། ཡང་ད་འདི་གི་དུས་ཚོད་དེ་ལ་ང་ཚོས་ཡང་གཅིག་བཅའ་ཁྲིམས་ཀྱི་ཐོག་ལ་གྲོས་གླེང་མང་པོ་བྱེད་འདུག་ང་ཚོས་བཅའ་ཁྲིམས་ལ་བསྐྱར་ཞིབ་དང་བཅའ་ཁྲིམས་ལེགས་བཅོས་གནང་དགོས་འདུག་དེ་འདྲའི་གི་དགོངས་ཚུལ་མང་པོ་ཞིག་ཡོང་གི་འདུག་དེ་ཚོ་ཚང་མའི་ཐོག་ལ་ཁྱེད་ལ་གཟིགས་ཚུལ་གང་འདྲ་ཞིག་ཡོད་ན། རེད་ཁྱེད་རང་གསུངས་པ་བདེན་པ་རང་རེད།
ང་རང་ཚོ་གཅིག་སྟོང་དགུ་བརྒྱ

ཁྱད་ཆོས་ག་རེ་ཡོད་རེད་བཅའ་ཁྲིམས་གསར་པ་གཏན་འབེབས་གནང་བའི་སྐབས་ཁྱད་ཆོས་ག་རེ་ཡོད་རེད། དེ་སྔ་ཨ་ནི་བཅའ་ཁྲིམས་ག་ཟེར་རེད་ཅིག་མ་འོངས་བོད་ཀྱི་རྩ་ཁྲིམས་ནང་ལ་ཡང་མ་ཡིན་པའི་ཀྱི་ཨ་ནི་གནད་དོན་ག་རེ་ཚུད་ཡོད་རེད། རེད་བ། མ་འོངས་བོད་ཀྱི་རྩ་ཁྲིམས་ཐོག་མ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལ་གཏན་འབེབས་གནང་བ་དང་ཨ་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་བཅའ་ཁྲིམས་བསྟན་པའི་རྣམ་པ་དེའི་དབར་ལ་ཁྱད་པར་ག་རེ་ཡོད་དོན་ཚང་མས་ང་ཚོ་མཁྱེན་དགོས་པ་ཞིག་གལ་ཆེན་པོ་རེད་བསམ་འདོད་ཀྱི་ཡོད། སྤྱིར་བཏང་ཅིག་ད་ཐ་ན་ང་ཚོ་མང་གཙོའི་གི་བོད་མི་བཙན་བྱོལ་བོད་མིའི་བཅའ་ཁྲིམས་གཏན་ལ་ཕབ་པའི་སྐབས་ལ་ཡ་ད་ང་ཚོས་ཏོག་ཙི་ལྟ་དུས་སྒང་ལ་ཡ་ཕྱོགས་གཅིག་ནས་ད་ག་རེ་ཟེར་དེ་ནང་གི་བཅའ་ཁྲིམས་ཀྱི་བསྒྲུབ་བྱ་ག་འདྲ་ཞིག་ཡོད་རེད་ཟེར་ཡ་ཅིག་ཡོད་རེད་པ།

དཔེར་ན་ཆ་བཞག་པ་ཡིན་ན། སྐབས་དེ་དུས་ང་ཚོ་ལ་ཡང་ཆེས་མཐོའི་ཁྲིམས་ཞིབ་ཁང་ཡོད་མ་རེད། དེ་ག་ནང་བཞིན། བཀའ་བློན་རྣམ་པ་ཚོ་སྐྱབས་མགོན་རིན་པོ་ཆེ་རང་གིས་ཐད་བསྐོ་གནང་བསྡད་ཀྱི་ཡོད་རེད། ང་ཚོ་ལ་ཡང་གྲོས་ཚོགས་ཅིག་ཡོད་རེད་དེ་ལས་ཡིན་ནའི་གྲོས་ཚོགས་དེ་ནུས་པ་ལྡན་པ་མེད་པ་ཅིག་ད་སྐབས་དེ་དུས་མང་པོ་ཅིག་གིས་གསུངས་བསྡད་ཀྱི་ཡོད་རེད། ཅིག།

ཅིག་ཅིག་ག་རེ་ཟེར་སྤོབས་པ་མཐོན་པོ་ཞེ་པོ་ཅིག་ཐོག་ནས་བཤད་ཀྱི་ཡོད་རེད་ད་ང་ཚོ་དངོས་གནས་དམངས་གཙོ་མཚན་ཉིད་ཚང་བ་ཅིག་ཡིན་ད་འདི་ནང་ལ་ཡང་དམངས་གཙོའི་ཀ་བ་གསུམ་ཆ་ཚང་ཡོད་པ་ཙམ་དུ་མ་ཟད་པའི་གི་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་དེ་མང་ཚོགས་རང་གིས་བདམས་བྱས་ད་དེ་དཔེ་དངོས་གནས་ཅིག་མང་གཙོའི་ཀྱི་ལམ་སྲོལ་ནང་བལྟས་པའི་སྐབས་ལ་ཚད་མཐོ་པོ་ཞེ་པོ་ཅིག་སྒང་སླེབས་བསྡད་ཡོད་རེད་པ་སྐྱབས་མགོན་རིན་པོ་ཆེ་གིས་དཔེར་དུས་ཚོད་ག་རེ་ཟེར་ཅིག་ཁག་ཁ་ཤས་ཤིག་ནང་ལ་དེ་འདྲའི་བཀའ་ཕེབས་ཡོད་རེད་ད་དངོས་གནས་ང་ཚོ་ཅིག་བོད་པ་ཚོ་ཞེ་པོ་ཅིག་གི་སྤོབས་པ་དང

ད་སྐུ་མདུན་གྱི་ཐུགས་རེ་གནང་བ་བཞིན་ཙམ་གྱི་འགྲོ་མ་ཐུབ་པ་ཡིན་ནའི། ང་ཚོ་སྤྱི་ཚོགས་ནང་ལ་དཀའ་ངལ་འཕྲད་པ་ཡིན་པ་ཡིན་ནའི་གང་ལྟར་དུས་རྟག་ཏུ་སྐྱབས་མགོན་རིན་པོ་ཆེ་ཡོད་པ་ཙམ་གྱིས་ཨ་ནི་རང་བཞིན་གྱིས་དཀའ་ངལ་དེ་ཚོ་ཨ་ནི་དཔེ་ད་ཞེ་པོ་ཅིག་ཆུང་འགྲོ་གི་ཡོད་པ་ཅིག་སོང་ས་དེ་འདྲའི་གི་ད་གང་ལྟར་ང་ཚོའི་གི་བསམ་བློའི་ནང་ལོགས་ལ་ཡང་དེ་འདྲའི་ཡོད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། སོང་ཙང་སྤྱིར་བཏང་ཅིག་ད་ཆབ་སྲིད་ཀྱི་དབུ་ཁྲིད་ཨ་ནི་འདམ་ཡག་དེ་ང་ཚོ་ཆབ་སྲིད་ཀྱི་ཐོག་ནས་གལ་གནད་ཆེན་པོ་ཞེ་པོ་ཅིག་ཡིན་པ་ཅིག། ང་ཚོ་བོད་པའི་འཐབ་རྩོད་ཀྱི་ཐོག་ནས་ངས་ཐེངས་ཤིག་གོང་དུ་ཞུས་པ་ནང་བཞིན་རེད། ཆབ་སྲིད་ཀྱི་དབུ་ཁྲིད་འདམ་བྱས་འཛམ་གླིང་དེའི་ནང་ལོགས་ལ་ཡང་ད་བོད་པའི་གི་ཆབ་སྲིད་ཀྱི་དབུ་ཁྲིད་དེ་བོད་མི་རང་ཉིད་ཀྱི་རང་དབང་གི་ཐོག་ནས་དྲང་བདེན་གྱི་ཐོག་ནས་ཨ་ནི་འོས་བསྡུ་གྱི་ལམ་ནས་འདམ་བྱས་པ་ཅིག་མིན་ན་ཞུ་དུས་སྐབས་ལ་ཡང་དེ་ལ་ཡང་རང་བཞིན་གྱི་ཁྲིམས་མཐུན་གྱི་ཨ་ནི་ཆབ་སྲིད་ཀྱི་དབུ་ཁྲིད་ཡིན་པ་ཅིག་ངོས་འཛིན་ཞུ་ཐུབ་ཡ་ཅིག། དེ་ཡང་ང་ཚོ་བོད་མི་ཙམ་མ་ཡིན་པའི་གི་རྒྱལ་སྤྱིའི་ནང་ལ་ཡང

ལ་སོ། ད་གང་ལྟར་སྤྱི་ལོ་ཉིས་སྟོང་བཅུ་གཅིག་ནས་ད་གང་ལྟར་བཅུ་གཅིག་གི་ད་གང་ལྟར་ཆོས་འཕྲུལ་སྨོན་ལམ་ཆེན་པོའི་སྐབས་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་འདྲ་སོང་ས་ད་དངོས་གནས་དམངས་གཙོའི་མཚན་ཉིད་ཚང་བའམ་མང་གཙོའི་ངོ་བོ་ཡོངས་སུ་རྫོགས་པ་ཅིག་སྔ་ཕྱི་མ་གཏོགས་བྱེད་དགོས་པ་རེད། ད་གང་ལྟར་དེ་འདྲ་ཞིག་བཀའ་སློབ་གནང་བྱས་ཨ་ནི་ད་གང་ལྟར། ཉིས་སྟོང་བཅུ་གཅིག་ལོ་ལ་མི་མང་གིས་ཐད་ཀར་བདམས་པའི་གི་ད་གང་ལྟར་བཀའ་བློན་ཁྲི་པ་ཞུས་ན་འགྲིག་འདུག་སྲིད་སྐྱོང་ཐོག་མ་དེ་ཕེབས་པ་རེད། ཨ་ནི་འདི་དེ་ད་གང་ལྟར་ངས་ལོ་རྒྱུས་ཀྱི་ཐོག་ནས་དང་ཆབ་སྲིད་ཀྱི་ཐོག་ནས་གནད་འགག་གང་འདྲ་ཅིག་ཆགས་ཡོད་རེད་ཅེས་བཀའ་འདྲི་ཞུ་འདོད་བྱུང་སོང། ཁ་ཅིག་ན་ནི་ད་གང་ལྟར་ང་ཚོའི་ལོ་རྒྱུས་འདི་ད་གང་ལྟར་བོད་བཙན་པོ་ནས་མ་བརྒྱུད་བྱས་ད་གང་ལྟར་ལོ་རྒྱུས་ཀྱི་འབྲེལ་བ་ཅིག་མཐུད་ནས་ལས་ཆེ་ཨ་ནི་དགའ་ལྡན་ཕོ་བྲང་གི་བོད་གཞུང་དགའ་ལྡན་ཕོ་བྲང་གི་ལོ་སུམ་ལོ་སུམ་བརྒྱ་བདུན་ཅུ་དོན་དྲུག་ལ་དུ་ཕྱག་ལས་གནང་ཚར་བའི་རྗེས་ལ་ད་གང་ལྟར་ཅིག་ལོ་རྒྱུས་ཀྱི་ཁ་ཕྱོགས་དེ་ད་གང་ལྟར་མང་གཙོ་ཚད་ལྡན་གྱི་རྣམ་པ་ཅིག་ལ་བསྒྱུར་བ་དེ་གང་ལྟར་ལོ་རྒྱུས་དང། ཆབ་སྲིད་ད་གང་ལྟར་མ་འོངས་པའི་གི་ང་ཚོ་གི་ཅིག་ཅིག་བོད་རང་དབང་སླར་གསོ་བྱུང་བ་ཡིན་མིན། དེ་ཚོ་གི་ཐོག་ལ་ཅིག་གནད་འགག་ཅིག་ག་རེ་ག་རེ་ཆགས་ཡོད་རེད། ད་ལྟ་ལོ་རྒྱུས་གི་གནད་འགག་དེ
ག་འདྲས་ཆགས་དང་མ་ཆགས་དེ་ད་ལྟའི་གི་ང་ཚོའི་སྒྲིག་འཛུགས་གི་གནས་སྟངས་ལ་རག་ལས་རེད་གསུངས་འདུག་ངས་ནམ་ཞར་རྒྱུན་དུ་ནས་ཞུས་བསྡད་ཀྱི་ཡོད། དཔེ་བཞིན་རྒྱ་ནག་གཞུང་ལྟ་བུ་བྱས་པ་ཡིན་ན། ཁ་གཏད་བཅག་ས་གཙོ་བོ་གཉིས་རང་ཆགས་བསྡད་ཡོད་པ་རེད། འདི་ག་རེ་ཞུས་པ་ཡིན་ན་གོང་ས་མཆོག་གོང་ས་མཆོག་གི་སྒྲིག་འཛུགས་གཅིག། གཉིས་པ་དེ་བོད་མིའི་མང་གཙོའི་སྒྲིག་འཛུགས་དེ་ཆགས་བསྡད་ཡོད་རེད། འདི་ག་རེ་བྱས་ནས་སྒྲིག་འཛུགས་དེ་གཉིས་དེ་ཁ་གཏད་བཅག་ས་ཆགས་དགོས་རེད་ཞུས་པ་ཡིན་ན་རྒྱ་ནག་གཞུང་གིས་ཤེས་ཀྱི་ཡོད་རེད། འདི་ད་ལྟ་ཙམ་མ་ཡིན་པའི་གི་གཅིག་ད་སྔོན་མ་གཅིག་བོད་ས་ཤོར་ཤོར་བ་ནས་བཟུང་བྱས་རྒྱ་མིའི་གཞུང་གིས་བོད་མིའི་འཐབ་རྩོད་དེ་ཨ་ནི་ནུས་པ་མེད་པ་ཞིག་བཟོ་དགོས་ཡོད་པ་ཡིན་ན་སྒྲིག་འཛུགས་དེ་གཉིས་ཀྱི་ནུས་པ་དེ་གཏོར་དགོས་ཡོད་རེད། སོང་ཙང་སྒྲིག་འཛུགས་དེ་གཉིས་ནུས་པ་གཏོར་ཡག་ལ་ཡ་ཨ་ནི་དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་རྒྱ་ནག་གཞུང་གི་ཐོག་ནས་ད་དངུལ་དངོས་ཐོག་བེད་སྤྱོད་གཏང་གི་ཡོད་པ་ཡིན་ནའི་རེད་འཕྲུལ་རིགས་བེད་སྤྱོད་གཏང་གི་ཡོད་པ་ཡིན་ནའི་རེད་གང་ལྟར་ནུས་པ་གཅོག་ཡག་གི་ཐོག་ལ་ཡ་ཧ་ལས་པའི་ཤུགས་ཆེན་པོ་གནང་ཡོད་རེད། ཆབ་སྲིད་ཀྱི་གནོན་ཤུགས་རྒྱལ་སྤྱིའི་ནང་ལ་ཡང་སྤྲད་བྱས། དངོས་གནས་བྱས་སྐྱབས་མགོན་རིན་པོ་ཆེ་གི་ཆེ་མཐོང་དང་ནུས་པ་དེ་ཉམས་རྒུད་བཏང་ཡག་གི་ཐོག་ལ་ཡང་རྒྱ་ནག་གཞུང་གིས་ཧ་ལས་པའི་འབད་བརྩོན་ཞེ་པོ་ཞིག་བྱས་བསྡད་ཡོད་ད་ལྟའི་ང་དཔེ་བཞག་ན་ཨ་མི་རི་ཀའི་ནང་ལ་ཡང་སྐྱབས་མགོན་རིན་པོ་ཆེ་སྐུ་ཚབ་ཀྱི་ལས་འགན་འཁྱེར་བའི་སྐབས་ལ་ཡང་དངོས་གནས་ཉམས་མྱོང་གལ་འགངས་ཆེན་པོ་ཅིག་བསགས་སོང།

ལོ་བོད་མི་མང་ཚོགས་ནས་ཐད་ཀར་འོས་བསྡུ་གི་ལམ་ནས་བདམས་བཞག་པའི་གི་སྒྲིག་འཛུགས་དེ་དང་འབྲེལ་བ་ཆགས་བསྡད་ཡོད་པ་རེད། སོང་ཙང་སྒྲིག་འཛུགས་དེ་གལ་སྲིད་ང་ཚོ་སྲ་བརྟན་གོང་འཕེལ་བཏང་ཐུབ་པ་ཡིན་ན། དེ་གི་ཐོག་ནས་ང་ཚོ་བོད་མིའི་འཐབ་རྩོད་ཐོག་ལ་ཡང་ཕན་ཐོགས་ཆེན་པོ་ཞིག་ཡོང་གི་ཡོད་པ་གཅིག། གཉིས་པ། བོད་མིའི་རྩ་དོན་སྒྲུབ་ཡག་གི་ཐོག་ལ་ཡིན་པ་ཡིན་ན་ནུས་པ་ཆེན་པོ་ཞིག་སྤེལ་ཐུབ་ཀྱི་ཡོད་པ་གཅིག། སོང་ཙང་དེ་ཚོ་ཡག་པོ་ཞིག་ཆགས་ཐུབ་པ་ཡིན་ན།

བོད་མི་རིགས་ཚང་མ་ལ་ཡ་གྱོང་གུན་ཆགས་འགྲོ་གི་རེད་ལ། ལྷག་པར་དུ་སྒྲིག་འཛུགས་དེ་གི་གནད་འགག་དེ་ང་ཚོ་མི་རབས་དེ་གོ་མ་ཆོད་པའི་ཐོག་ནས་འཐུས་ཤོར་ཕྱིན་པ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་རེད་བསམ་གྱི་ཡོད། ལགས་སོ། གི་ལ་ད་ལྟ་ང་ཚོ་གི་ད་ལྟ་སྒང་ལ་གི་ལ་ང་གཉིས་གི་གྲོས་གླེང་བྱས་དེ་མང་བྱས་དེ་མང་གཙོའི་འཕེལ་རིམ། རང་སྒང་ལ་གྲོས་གླེང་དེ་ཞོལ་ཆགས་སོང་ད་གང་ལྟར། གཅིག་འཕེལ་རིམ་དང་མ་འདོད་ད་གང་ལྟར། གཅིག་གནད་དོན་གཞན་པ་དེ་གང་ལ། ད་གང་ལྟར་ང་ཚོ་བཙན་བྱོལ་ནང་ལོགས་ལ་ད་གང་ལྟར་མང་གཙོ་དེ་ལག་བསྟར་བྱས་ད་དེ་རིང་ནས་བརྩིས་པ་ཡིན་ན་ལོ་དྲུག་ཅུ་རེ་གཅིག་དེ་འགྲོ་གི་ཡོད་རེད། ཡིན་ནའི་ཡང་ད་གང་ལྟར་ང་ཚོ་གི་གཅིག་མང་གཙོ་ལག་བསྟར་བྱེད་དུས་ཅི་དང་ནི་ད་ང་ཚོ་བོད་པ་གཅིག་པོ་མ་རེད་ཨ་རི་ཡིན་ན་རེད་རྒྱ་གར་ཡིན་ན་རེད་ད་གང་ལྟར་འཛམ་གླིང་གི་མང་གཙོ་ཤུགས་ཆེ་ཤོས་ཡིན་ན་རེད་རྒྱ་ཆེ་ཤོས་ཡིན་ན་རེད་གང་ལྟར་ས་ཆ་མང་པོ་ཞེ་པོ་གཅིག་ནང་ལོགས་ལ། ཅིག་དཀའ་ངལ་སྒྲོག་ཅིག་བྱུང་བསྡད་ཡོད་རེད། རྒན་ལགས་ཀྱི་ངོས་ནས་ད་གང་ལྟར་སྐུ་ངོ་མཆོག་གིས་ག་ཅིག་མང་གཙོའི་གི་ལས་འགན་དང་མང་གཙོ་གི་ད་གང་ལྟར་ཐོབ་ཐང་འདི་གཉིས་ཐོག་ལ་ཅིག་གོམ་པ་ག་འདྲ་རོག་ཞིག་ད་གང་ལྟར་ཅིག་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་གཅིག་མང་གཙོའི་གི་ལས་འགན་དེ་འཁྱེར་ཡག་གི་ཐོག་ལ་ཡང་དཀའ་ངལ་འཕྲད་མང་གཙོའི་གི་ཐོབ་ཐང་གཅིག་སྨྲ་བརྗོད་རང་དབང་དང་དེ་ཚོ་ཡང་གཅིག་དེང་སང་ཤུགས་ཆེན་པོ་རེད་ཆགས་འགྲོ་གི་རེད་མང་གཙོའི་ལས་འགན་དང་མང་གཙོའི་གི་ཐོབ་ཐང་གཉིས་དེའི་ཐོག་ལ་གཅིག་ལྗིད་མཉམ་འགྲོ་བ་ག་འདྲ་ཞིག་དགོས་རེད་དགོངས་ཀྱི་འདུག། ལགས་རེད་ད་ད་ད་ད་ད་ལྟའི་གི་ང་ཚོའི་མང་སྤྱི་ཚོགས་གི་གནས་སྟངས་བལྟས་པ་ཡིན་ན་ད་ཁྱོན་ཡོངས་ནས་མང་གཙོའི་གི་ལེགས་བྱང་མེད་པ་དེ་ད་ཟུར་བལྟས་ལེབ་མཐོང་ཟེར་དེ་རེད་ཚང་མས་གི་ཤེས་བསྡད་ཀྱི་ཡོད་རེད།

ཨ་ནི། གཅིག། མི་གཞན་པས་ཀྱི་སུ་སུའི་བསམ་ཚུལ་མ་མཐུན་པ་ཞིག་བཤད་ཀྱི་ཡོད་པ་ཡིན་ན། ཡང་མེད་ན་སུ་སུའི་བསམ་ཚུལ་དེ་མ་འགྲིག་པ་ཅིག་མི་གཞན་པས་ཀྱི་སྐྱོན་བརྗོད་བྱེད་ཀྱི་ཡོད་པ་ཡིན་ན། ཨ་ནི། ཧ་ལམ། ད་ང་ཚོ་སྤྱི་ཚོགས་ནང་དེ་དམངས་གཙོ་མི་འདུག་དོན་དུ་བཤད་བསྡད་མཁན་ད་དེ་འདྲའི་གང་ལྟར། དམངས་གཙོའི་ཀྱི་གོ་རྟོགས་ཡག་པོ་མེད་པ། དམངས་གཙོའི་ཀྱི་ལེགས་བྱང་ཡག་པོ་མེད་པ། ད་དེ་དངོས་ཡོད་གནས་ཚུལ་རང་རེད། སོང་ཙང། སོང་ཙང་ང་ཚོའི་ཀྱི། སྤྱི་ཚོགས་ནང་ལོགས་ལ་ཡ། དམངས་གཙོའི་ཀྱི་རང་དབང་དང་དམངས་གཙོའི་ཀྱི་ཐོབ་ཐང་དེ།

རེད་བ། མང་གཙོའི་གི་ལམ་སྲོལ་ནང་ལ་ཡང་མཉམ་ཞུགས་གནང་བྱས་འགན་ཆེན་པོ་བཞེས་བསྡད་མཁན་གྱི་མི་མང་ཉམས་མྱོང་ཅན་གྱི་བཀའ་མོལ་གནང་པ་དེ་ཚོ་བཀའ་སློབ་གནང་པ་དེ་ཚོ་གསན་གྱི་མ་རེད། རེད་བ། འོ་ད་དེ་མ་ཡིན་པའི་གི་མི་གང་ཟག་བྱེ་བྲག་པ། རེད་བ། ད་ལྟ་བར་དུ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་དཔེར་ན་ག་རེ་ཟེར་དགོས་རེད་ཞབས་ཕྱི་ཞེ་དྲག་ཞུས་མ་མྱོང་མཁན། གོ་མ་མྱོང་མཁན། དེ་ཚོས་གི་གཅིག་བཤད་བཤད་དུས་སྒང་ལ་ཡང་དེ་ཚོས་གི་སྐད་ཆའི་ནང་ལ་མགོ་འཁོར་ཕྱིན་བྱས།

ད་དེ་འདྲའི་བྱེད་བསྡད་མཁན་མང་པོ་ཞིག་ཡོད་རེད་སོང་ཙང་ད་དེ་ཚོས་གཅིག་བློ་ཕམ་གྱི་རང་བཞིན་ཞིག་རེད་སོང་ཙང་ད་ང་ཚོའི་གི་གོང་དུ་ཞུས་པ་ནང་བཞིན་ད་འདས་པའི་ལོ་དྲུག་ཅུ་རེ་གཅིག་ནང་ལ་ཡང་མང་གཙོའི་གི་གཅིག་ལམ་ཁ་ལ་ང་ཚོས་ཤར་བསྐྱོད་བྱེད་བསྡད་ཀྱི་ཡོད་རེད་ཉམས་མྱོང་བསགས་བསྡད་ཀྱི་ཡོད་རེད་ཡིན་ནའི་ད་དུང་ཡིན་པ་ཡིན་ནའི་གཅིག་ད་ང་ཚོའི་མང་གཙོའི་ལེགས་བྱང་ཆ་ཚང་ཅིག་མེད་པའི་རྐྱེན་གྱིས་ཨ་ནི་དཀའ་ངལ་འདི་འཕྲད་ཀྱི་ཡོད་རེད་བསམ་གྱི་ཡོད།

གཅིག་ནི་ང་ཚོའི་ཆོལ་ཁ་དང་ཆོས་ལུགས་དང་དེ་འབྲེལ་གྱི་ཕྱོགས་ཞེན་ཅིག་ད་གང་ལྟར་ཞིག་ལ་ཕལ་ཆེར་དེ་འདྲས་ཅིག་ཞུས་ན་འགྲིག་གི་ཡོད་མེད་གང་ཤེས་ད་གང་ལྟར་དེ་འདྲས་ཀྱི་རྣམ་པ་ཅིག་ལ་གང་ལྟར་ང་ཚོ་སྤྱི་ཚོགས་དེ་དུམ་བུ་གཉིས་ལ་འགྲོ་ཡག་གི་དེ་འདྲས་ཀྱི་ཅིག་ཨིན་ཇི་ཐོག་ལ Polarization ལབ་རོ་དང་ནི་ཅིག་ཨིན་ཇི་ཀྱི་ཚིག།

ང་ཚོ་གི་འཐབ་རྩོད་བྱེད་མཁན་གྱི་ད་ག་འདྲ་མི་རིགས་གཅིག་ཡིན་པ་ཡིན་ནས་ང་ཚོ་གི་གཅིག་གཅིག་མང་གཙོ་གི་སོ་སོ་གི་ཐོབ་ཐང་དང་སོ་སོ་གི་ད་སོ་སོ་ཁེ་ཕན་ན་ད་ག་འདྲ་དེ་འདྲའི་གཅིག་གི་ངོ་བོ་དེ་ཤུགས་ཆེན་པོ་གཅིག་ད་འགྱུར་མཚམས་མཚམས་འགྱུར་ཡ་གི་རྣམ་པ་གཅིག་ཐོན་ཡོང་གི་འདུག་དེ་ཚོའི་ཐོག་ལ་རྒན་ལགས་ཀྱིས་གཅིག་དབྱེ་ཞིབ་གནང་སྟངས་དང་ཅིག་ངོས་འཛིན་ག་འདྲ་ཞིག་གནང་དགོས་ན།
རེད་ད་ང་ཚོ་ཐོག་མ་ག་རེ་མཁྱེན་ངོར་ཞུས་པ་ཡིན་ན།

སུས་བལྟས་པ་ཡིན་པ་ཡིན་ནས་གཅིག་རྒྱ་ནག་གཞུང་དེ་ནང་ལ་ཡ་མཉམ་ཞུགས་ཡོད་ཀྱི་ཡོད་པ་དེ་ཤེས་ཐུབ་ཀྱི་ཡོད་ད་ད་འདི་ཙམ་མ་རེད་ད་ལྟའི་སྤྱི་ཚོགས་དྲ་རྒྱའི་གི་དུས་ཚོད་དེ་ནང་ལོགས་ལ་ཡ་ད་དུང་ལས་སླ་པོ་ཞེ་པོ་ཅིག་ཐོག་སྤྱི་ཚོགས་ནང་ལ་སིམ་འཛུལ་བྱེད་ཐུབ་ཀྱི་ཡོད་པ་དེ་ཞུ་དགོས་མ་རེད་པ་དེ་སྔ་སྤྱི་ཚོགས་དྲ་རྒྱའི་གི་གླེང་སྟེགས་དེ་འདྲའི་མེད་པའི་སྐབས་ཡིན་པ་ཡིན་ནས་རྒྱ་ནག་དཔོན་རིགས་ཚོས་གི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཨ་ནི་གཅིག་འཆམ་མཐུན་མེད་པ་བཟོ་ཡ་གི་ཐོག་ལ་ཡ་འཆར་གཞི་དེ་འདྲའི་མང་པོ་ཅིག་ད་འཐབ་ཇུས་གཅིག་གྱུར་གྱི་སྤེལ་བསྡད་ཀྱི་ཡོད་པའི་ཕྱིར་ང་ཚོའི་སྤྱི་ཚོགས་ནང་ལ་ཡང་འདས་པའི་ལོ་བཅོ་ལྔ་ཉི་ཤུ་སུམ་ཅུའི་ནང་ལོགས་ལ་ཡང་ང་ཚོས་ཡང་སེ་ཡང་སེ་མཐོང་ཡ་དེ་འདྲ་བྱུང་བསྡད་པ་རེད་པ། ད་ད་ལྟའི་དུས་ཚོད་ནང་ལ་ཡང་ང་ཚོའི་བོད་པ་ནང་ཁུལ་ལ་ཡང་བསམ་ཚུལ་མ་མཐུན་པའི་དཀའ་ངལ་བྱུང་ཡོད་པ་ཨ་ནི་དེའི་སྒང་ལ་ཡང་ཨ་ནི་ད་ལྟ་ག་སུ་རེད། ཅིག་སྣུམ་བླུགས་བྱས་མེ་སྤར་མཁན་འདིས་ད་ང་ཚོའི་གི་ཁ་བརྡའི་ཐོག་ནས་གོ་སྐབས་འདི་འཇུས་བསྡད་ཀྱི་ཡོད་རེད། དེ་དུས་ང་ཚོའི་རྒྱབ་ལྗོངས་ཀྱི་གནས་ཚུལ་དེ་ང་ཚོ་བོད་མི་ཚོས་ཏན་ཏན་ཤེས་པ་ཅིག་བྱེད་དགོས་རེད་བསམ་གྱི་འདུག། ད་དེ་བྱེད་པའི་སྐབས་ལ་ཡང་ཨ་ནི་ཅིག་ང་ཚོའི་ངོས་ནས་ཅིག་ད་ག་སུ་ཅིག་ད་ཐབས་ལམ་ར་ཅིག་འཚོལ་ཡག་ཐོག་ལ་བསམ་བློ་ཅིག་བཏང་བ་ལ་ག་རེ་ཡོག་རེ་ཟེར་ཅིག་རེད་བ་དེ་འདྲའི་གི་ད misinformation དེ་འདྲའི་མ་ཡོང་ཡག་ཆེད་དུ་ཐབས་ལམ་ག་རེ་འཚོལ་དགོས་ཡོག་རེད་རེད་བ་སྤྱི་ཚོགས་ཡ་ཨ་ནི་དུམ་བུར་མ་འགྲོ་ཡག་མ་འགྲོ་ཡག་གི་ཐོག་ལ་ཐབས་ལམ་ག་རེ་འཚོལ་དགོས་རེད་ད་དེ་འདྲའི་བསམ་བློ་བཏང་པའི་སྐབས་ལ་ཡ་ཐབས་ལམ་ལས་སླ་པོ་དེ་འདྲ་ག་གི་ཡོག་མ་རེད།

ཅིག་འདས་པའི་གི། ལོ་རྒྱུས་ནང་ལོགས་ལ་ཡ། ཅིག་དབྱེ་འབྱེད་ཞེས་བྱ་བ་དེ་འདྲ་ཡོད་རེད་པས། རེད་པ། དེ་ག་ནང་བཞིན་ཅིག། ང་རང་ཚོའི་གི་སྤྱི་ཚོགས་ཀྱི་ཆ་ཤས་ཅིག། གི་ཆེ་མཐོང་དང་རེད་པ། ཁོ་རང་ཚོའི་གི། ཨ་ནི། གྲུབ་འབྲས་ལ་ཡ། ཨ་ནི་ང་ཚོའི་གི། སྣང་མེད་བཞག་པའི་དཀའ་ངལ་དེ་འདྲ་ཆགས་བསྡད་འདུག་བས། རེད་པ། དེ་ཚོ་ཡིན་པ་ཡིན་ན། ང་ཚོའི་དངོས་གནས་ཅིག། བསམ་བློ་གསར་བ་ཞིག་བཏང་བྱས། འགྲིག་འཇགས་ཅིག་ག་འདྲ་ཞིག་བྱེད་དགོས་ཀྱི་འདུག།

ད་ང་ཚོ་གིས་ཕྱོགས་གཅིག་ནས་བཤད་ན་གནས་ཚུལ་ཅིག་ཛ་དྲག་པོ་འདྲ་བོ་ཅིག་དང། ཉེ་བའི་ཆར་ལ་ཨ་རི་གི་ཨ་རི་གི་ད་གང་འདྲ་གཞུང་གི་ངོས་ནས་དེ་འདྲའི་གི་འཕྲིན་ཡིག་ཅིག་ཕུལ་ཡོད་རེད། ད་གང་འདྲ་ད་འདི་གི་དཀའ་ངལ་འདི་དཀའ་ངལ་དངོས་གནས་ཅིག་རེད་ཤག་འདི་སྒང་ལ་རྒན་ལགས་ཀྱིས་ཅིག་ད་འདི་གི་དཀའ་ངལ་དེ་ལ་གཟིགས་སྟངས་དང་ཅིག་ཐབས་ལམ་འདྲ་བོ་ཅིག་ག་རེ་དགོངས་པ་ཡོད་ན།
ངེད་ཀྱི་བསམ་བློ་གཏོང་སྟངས་ནང་ལ་ཡ།

སྐབས་རེ་ཡང་ཅིག་ཐབས་ལམ་བཙལ་བའི་སྐབས་ལ་ཕྱོགས་གཉིས་ཀའི་གི་ཨ་ནི་རྩ་བ་ཡེ་ནས་འདྲི་བ་མ་ཁམས་པ་དེ་འདྲའི་ཡིན་དུས་སྒང་ལ་ཡང་ཀོ་ཐབས་ལམ་ཅིག་འཚོལ་ཐུབ་ཡས་དེ་ཁག་པོ་ལ་ཆགས་ཏེ་བསྐོར་བ། ད་ད་ལྟའི་དུས་ཚོད་ལ་ཡང་དངོས་གནས་ཅིག་ད་ག་སོག་རེ་ཨུ་དཀའ་ངལ་ཆེ་ཤོས་ཅིག་ག་རེ་ཞུས་པ་ཡིན་ན་ཐམས་ཅད་ང་གཉིས་གོང་དུ་ཞུས་པ་ནང་ཞིག་རེད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་མི

ཨ་ནི་གནས་ཐུབ་དང་མ་ཐུབ་ཀྱི་གནད་དོན་དེ་འདྲ་ཡིན་པ་གཅིག། ལྷག་པར་དུ་ང་ཚོ་བོད་མི་རིགས་འཐབ་རྩོད་དང་བོད་མི་རིགས་ཀྱི་མ་འོངས་ཀྱི་མདུན་ལམ་ལ་ཡང་ཐད་ཀར་འབྲེལ་བ་ཆགས་བསྡད་ཡོད་པ་གཅིག། དེ་འདྲའི་དགོངས་པ་བཞེས་པ་ཡིན་ན་ཨ་ནི་ཏན་ཏན་ཐབས་ལམ་འཚོལ་ཐུབ་ཡག་གི་ཐོག་ལ་ཡང་ཕན་ཐོགས་ཆེ་བ་རེད་གསུངས་འདུག་དེ་མ་གཏོགས་ཨ་ནི་ད་བལ་ལྟར་ང་ཤོར་ས་རེད་དང་ང་ཐོབ་ས་རེད་བསམ་བློ་བཏང་བསྡད་པ་ཡིན་ན་བསམ་བློ་དེ་ཆུང་ཆུང་ཞེ་པོ་ཅིག་ཆགས་ཀྱི་ཡོད་པ་གཅིག་ངས་དེ་འདྲའི་ཞིག་གོ་བསྡད་ཀྱི་འདུག་ད་ཇི་ལྟར།

ཨ་ནི། བཀའ་སློབ་ག་རེ་ཕེབས་པ་ཡིན་པས་ནི་དེ་ལ་ཡང་རྩོད་གཞི་རྩ་བ་ཡེ་ནས་མེད་པའི་གི་ཐོག་ནས་ཨ་ནི། ཚང་མས་གི་བརྩི་བཀུར་ཞུ་ཞུ་དགོས་ཡ་གི་གནས་སྟངས་ཆགས་བསྡད་ཡོད་རེད། སོང་ཙང་དེ་འདྲས་ཅིག་ཆགས་དགོས་ཀི་ཡོད་པ་ཡིན་ན། སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོད་པའི་ཡོངས་རྫོགས་གི་ཨ་ནི། སྐྱབས་མགོན་རིན་པོ་ཆེ་ལ་ཡང་མཚན་བཀོད་སྙན་ཞུ་ཞིག་ཕུལ་དགོས་ཀི་རེད་མ་གཏོགས་ཨ་ནི། ཕྱོགས་གཅིག་གི་ཨ་ནི་མཚན་བཀོད་སྙན་ཞུ་ཕུལ་བསྡད་པ་ཡིན་ན།

མཛད་དཀའ་ཞིག་ཡོད་རེད་བསམ་གྱི་འདུག་སོང་ཙང་ད་འདི་ངས་གོང་དུ་ཞུས་པ་ནང་བཞིན་རེད་ད་ལྟ་སྤྱི་འཐུས་ཉི་ཤུ་ཀྱི་མཚན་བཀོད་སྙན་ཞུ་ཞིག་གི་གོང་ལ་ཡང་ཕུལ་ཟིན་པ་ཅིག་ཙམ་དུ་མ་ཟད་པའི་གི་སྐུ་མདུན་གྱི་བཀའ་ག་རེ་གནང་པ་ཡིན་ནའི་དེ་ལ་ཡང་བརྩི་བཀུར་དང་ལེན་ཞུ་གི་ཟེར་ནས་ཞུས་ཟིན་པ་སོང་ཙང་ད་སྤྱི་འཐུས་གཞན་ཡོངས་རྫོགས་ཀྱི་དེ་ནང་ལ་ཡང་ཆ་ཤས་ལེན་གནང་ཅིག་མཚན་བཀོད་སྙན་ཞུ་གསར་པ་ཅིག

ཅིག་ད་འདུལ་ཡས་དེ་འདྲའི་མང་པོ་ཞིག་སླེབས་པ་ཡིན་པ་ཡིན་ན་ཡང་ཅིག། ཨ་རིའི་གཙོས་པའི་གི་ཅི་དང་ནི་ཡང་ཅིག་དེ་འདྲའི་གི་རོགས་སྐྱོར་གནང་ཡ་དང་ཅིག་བཙན་བྱོལ་བོད་མི་དེ་ལྟ་ཁ་ན་ང་ཚོ་གི་སྲ་བརྟན་དང་རྒྱུན་གནས་མང་པོ་ཅིག་གསུང་སྡོད་གི་རེད་དེ་ཚོའི་ལ་ཡས་དཀའ་ཁག་ཅིག་འཕྲད་ཡ་གི་ཉེན་ཁ་ཡ་ཅིག་ཡོང་གི་རེད། བྱེ་བྲག་ཨ་མི་རི་ཀ་གཞུང་གི་རོགས་དངུལ་བར་མཚམས་བཞག་ཡ་གི་དཀའ་ངལ་དེ་འདྲ་ངས་ཐག་རིང་རྩ་བ་ཡེ་ནས་བསམ་གི་མེད། ད་ཡིན་ནས་ཨ་མི་རི་ཀ་གཞུང་གི་ཐུགས་འཚབ་ག་ཚོད་ཡོད་པ་དེ་སྟོན་ཐུབ་པ་བྱུང་པ་རེད། ང་ཚོ་བོད་མི་མང་ནང་ལ་ཡང་ང་རང་ཚོ་དེ་བཙན་བྱོལ་ནང་ལ་ཡོད་བོད་མི་ཙམ་མ་ཡིན་པའི་གི་བོད་ནང་ལ་ཡོད་པའི་གཞིས་བཞུགས་བོད་མི་ཚོ་ཡིན་པ་ཡིན་ནའི་ཐུགས་ཕམ་ཆེན་པོ་ཞེ་དྲག་ཡོད་པ་དེ་ད་ང་ཚོས་ག་སོ་རེ་ཅིག་ཤེས་སྡོད་གི་རེད། ད་དེའི་གི་ཐོག་ལ་ཡང་རྒྱལ་སྤྱིའི་གི་མང་ཚོགས་ནང་ལོགས་ལ་ཡང་ད་ཐུགས་ཕམ་དེ་འདྲ་ཅིག་ཡོང་གི་ཡོད་དུས་སྒང་ལ་ཡང་ད་ང་ཚོའི་ངོས་ནས་ཨ་ཙི་ད་དཀོན་མཆོག་གསུམ་ཅིག་བྱེད་ན་མ་གཏོགས་ཨ་ནི། དེ་འདུག་བསྡད་བསྡད་པ་ཡིན་ན། ཕྱོགས་གཅིག་ནས་ང་རང་ཚོ་བོད་མིའི་གི་འཐབ་རྩོད་ཀྱི་ནུས་པ་དེ་ཉམས་རྒུད་འགྲོ་ཡ་ད་ཨ་ཅང་ཅང། ཕྱོགས་གཉིས་ནས་འཛམ་བུ་གླིང་གི་བོད་མི་ལ་ལྟ་སྟངས་དེ་ག་འདྲ་ལྟ་གི་རེད། རེད་བ། དངོས་གནས་གཅིག་བསམ་ཡུལ་ལས་འདས་པའི་གི་གནས་ཚུལ་ཅིག་ད་ང་ཚོ་བྱུང་པ་རེད་བ།

བོད་གཞུང་ལ་ན་བའི་དབུས་བོད་མི་སྒྲིག་འཛུགས་ལ་ཨ་ནི་མང་གཙོ་དེ་དབུ་བརྙེས་དེ་ད་གང་ལྟར་ལོ་དྲུག་ཅུ་རེ་གཅིག་ཅིག་དེ་རིང་འཁོར་བསྡད་ཀྱི་ཡོད་རེད། ཨ་ནི་ད་གང་ལྟར་མང་གཙོའི་འཕེལ་རིམ་དང་ད་འདི་གི་དཀའ་ངལ་དང་དེ་འདྲའི་མང་པོ་ཞིག་སྒང་ལ་བཀའ་སློབ་གནང་ཡོད་རེད། རྒན་ལགས་ཀྱིས་དེ་རིང་ནས་བརྩིས་པའི་གི་མ་འོངས་པའི་གི་བཙན་བྱོལ་ད་གང་ལྟར་བཙན་བྱོལ་བོད་མི་མང་གཙོ་གི་ཁ་ཕྱོགས་དེ་གང་འདྲ་ཞིག་ལ་འགྲོ་དགོས་པ་དགོངས་ཀྱི་ཡོད་དོ། སྤྱིར་བཏང་ང་རང་བསམ་ཚུལ་ལ་ཡང་ང་དེ་སྔ་ནས་དྲན་བསྡད་ཀྱི་ཡོད། ངས་ཐེངས་གཅིག་ཐུགས་སུ་ཞུས་པ་ཡིན། ང་རང་ཚོ་བཙན་བྱོལ་བོད་མིའི་མང་གཙོ་དེ་ད་ཚད་མཐོ་ཤོས་ཤིག་སྒང་སླེབས་ཟིན་པ་ཞིག་རེད། ད་ང་ཚོ་མང་གཙོའི་འཕེལ་རིམ་ཟེར་གི་བར་མང་གཙོའི་འཕེལ་རིམ་དེ་གི་མཐའ་མ་དེ་ཨ་ནི་མང་ཚོགས་རང་གིས་ཨ་ནི་ཆབ་སྲིད་ཀྱི་དབུ་ཁྲིད། འོས་བསྡུའི་ལམ་ནས་བདམས་ཐོན་བྱེད་ཡག་དེ་ད་མང་གཙོའི་འཕེལ་རིམ་གྱི་ཚད་མཐོ་ཤོས་ཅིག་ཡིན་པ་ཅིག་ངས་ངོ་སྤྲོད་ཞུ་གི་ཡོད། དེའི་གི་ཐོག་ལ་ཡང་ང་རང་ཚོའི་མང་གཙོའི་ཀ་བ་གསུམ། ཧྲ་ཐག་ཐག་ཅིག་ད་བཙུགས་ཐུབ་པ་བྱུང་པ་རེད་ད་ཨ་ལེ་ཉེ་བའི་ཆར་ལ་བར་ཆད་བྱུང་བ་རེད་མ་གཏོགས་ཧྲ་ཐག་ཐག་ཅིག་ཚུགས་བསྡད་ཡོག་རེད་ཚུགས་གཞི་གསུམ་གི་ཐོག་ནས་དངོས་སུ་ལག་ལེན་ལ་བསྟར་བསྟར་བཞིན་པ་ཆགས་བསྡད་ཡོག་སོང་ཙང་དེ

ད་དེ་གཏོར་བཤིག་བཏང་ཡ་ལོ་ཁ་ཤས་ཤིག་ནང་ལ་མེད་པ་ཆགས་འགྲོ་ཡ་དེ་ཉེན་ཁ་ཆེན་པོ་ཞེ་དྲག་ཡོད་རེད་སོང་ཙང་དེ་འདྲའི་གཏོར་བཤིག་མ་འགྲོ་ཡ་གི་ཆེད་དུ་ང་ཚོ་སྲུང་སྐྱོབ་ག་རེ་བྱེད་དགོས་ཀྱི་འདུག་རེད་བ། ང་ཚོ་གཅིག་གིས་གཅིག་ཕན་ཕན་ཚུན་འཆམ་པོ་མེད་པ་ཡིན་པ་ཡིན་ནའི་ཨ་ལེ་འདི་སྒེར་གྱི་གནས་ཚུལ་ཞིག་རེད་རེད་བ། ཡིན་ནའི་ང་རང་ཚོའི་མང་གཙོའི་སྒྲིག་འཛུགས་དེ་བོད་མི་གི་མདུན་ལམ་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་པ་བོད་མིའི་འཐབ་རྩོད་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་པ་དེ་འདྲའི་གི་རྩ་ཆེན་པོའི་གི་སྒྲིག་འཛུགས་དེ་ང་ཚོས་སྲུང་སྐྱོབ་མ་བྱས་ན་སུས་གི་སྲུང་སྐྱོབ་ཞུ་གི་རེད། དེ་ང་ཚོ་བསམ་བློ་ནང་འཁོར་དགོས་རེད་བ། ང་ཚོས་སྲུང་སྐྱོབ་མ་ཞུས་པ་ཡིན་ན་ཨ་ནི་ཕྱི་གི་ད་དགྲ་ཕྱོགས་ནས་གཏོར་བཤིག་བཏང་ག་ད་ཨ་ཅང་ཅང། དེ་ཡི་ཐོག་ལ་ང་རང་ཚོའི་བོད་མི་ནང་ཁུལ་ནས་མ་ཤེས་པའི་རེད་བ་རྨོངས་པའི་དབང་གིས་ཨ་ནི་སྒྲིག་འཛུགས་འདི་གཏོར་བཤིག་བཏང་ག་ཕྱིན་པ་ཡིན་ན་ད་ཧ་ལས་པའི་ཀྱི་བློ་གསོ་ཆེན་པོ་ཞེ་པོ་ཅིག་རེད་བསམ་པ་འདྲ་པོ་ཞིག་དྲན་གྱི་ཡོད་སོང་ཙང་དེ་ཡིས་ཏན་ཏན་རང་ཅིག་ད་ང་ཚོའི། དུས་ཚོད་དེའི་ནང་ལོགས་ལ་ཡང་གཞོན་སྐྱེས་ཙམ་མ་ཡིན་པའི་རྒན་རབས་ཚོ་ཡིན་ནའི་ཡང་ནས་ཡང་དུ་བསམ་བློ་བཏང་དགོས་པ་ཅིག་གལ་ཆེན་པོ་ཅིག་རེད་བསམ་གྱི་ཡོད་སོང་ཙང་དེ་ཡག་པོ་བྱུང་པ་ཡིན་ན་ཨ་ནི་ང་ཚོ་གི་ཅིག་གི་ག་ཟེར་རེད་མང་གཙོའི་ཁ་ཕྱོགས་དེ་བཟང་ཕྱོགས་ཀྱི་ཐོག་ལ་འགྲོ་གི་ཡོད་པ་ཅིག་ད་ཞུ་ཡ་མི་དགོས་པ་ཅིག་རེད་བ་ད་དེ་མ་བྱུང་པ་ཡིན་ན་ད་དྲི་བ་གཙོ་བོ་དེ་རེད་བསམ་གྱི་འདུག། ད་དེ་མ་བྱུང་པ་ཡིན་ན་ད་ལྟ་ང་ཚོ་མང་གཙོ་ག་ལ་གང་ཐུབ་ཅིག་འབོ་ལུག་ཟིན་པ་ཅིག་རེད། རེད་པ། ད་འབོ་ལུག་པ་དེ་ཨ་ནི་ང་ཚོས་སླར་གསོ་བྱེད་མ་ཐུབ་པ་ཡིན་ན། མུ་མཐུད་བྱས་ལོ་གཅིག་གཉིས་གསུམ་བཞི་གནས་ཀྱི་ཡོད་པ་ཡིན་ན་ང་ཚོ་བོད་མི་གི་འཐབ་རྩོད་ཀྱི་ཁ་ཕྱོགས་ག་འདྲ་ཞིག་འགྲོ་གི་རེད། བོད་མིའི་སྤྱི་ཚོགས་ཀྱི་ཨ་ནི་གནས་སྟངས་ག་འདྲ་ཞིག་ཆགས་ཀྱི་རེད། ད་དེའི་ཐོག་ལ་ཡང་ང་ཚོ་ཨ་ནི་དགོངས་པ་བཞེས་དགོས་པའི་དུས་ཚོད་ཞིག་སླེབས་ཀྱི་རེད་བསམ་གྱི་ཡོད།

བོད་བོད་མིའི་སྒྲིག་འཛུགས་ཀྱི་ལྟ་ཁང་དང་བོད་གཞུང་འདྲ་ཐུག་སྐབས་དེ་གི་བོད་གཞུང་གི་བཀའ་བློན་གནང་ཡོད་རེད་སྐྱབས་མགོན་རིན་པོ་ཆེའི་སྐུ་ཚབ་གནང་ཡོད་རེད་ད་འདི་གི་བོད་ཀྱི་ཐེབས་རྩ་སོགས་ཀྱི་འགན་འཛིན་གནང་འདི་ཡོད་རེད་རྒན་ལགས་ཀྱི་སྐུ་ཚེ་གི་བརྒྱུད་རིམ་འདི་ཕྱི་ན་གང་དག་ལོ་སུམ་ཅུ་ལྟ་གང་དང་སུམ་ཅུ་ལྷག་གི་རིང་ག་ལ་གང་དག་བོད་དང་བོད་མིའི་སྒྲིག་འཛུགས་ལ་ཕྱག་ལས་གནང་ཡ་དང་དེ་འདྲའི་གནང་ཡོད་དུས་རྒན་ལགས་ཀྱི་ངོ་ནས་ལྟ་གང་དག་ཅིག་གཞོན་སྐྱེས་འདི་ཚོ་ལ་ཅིག་བཀའ་སློབ་ལམ་སྟོན་ཅིག་གནང་རེ་ཆེ་ཞེས།
ལགས་ལེགས་ཐུགས་རྗེ་གནང་ད་གཅིག་ད་ང་ཚོ་གཞོན་སྐྱེས་ལ་ཡ་རེ་བ་ཞེ་པོ་ཞིག་ཡོད་རེད་ང་སྔོན་མ་ད་གཞོན་སྐྱེས་གཞན་ཚོ་ལ་བྱ་བ་ཕྱིར་བ་མཐོ་རིམ་སློབ་གྲྭ་འགྲིམ་གཞོན་ལྷན་ཚོགས་ནང་ལ་ལས་ཀ་བྱས་ཡིན་ནའི་ང་ཚོའི་བསམ་བློའི་ནང་ལོག་ལ་སྐབས་དེ་དུས

ང་ཚོས་ཀྱི་ཨ་ནི་མི་རབས་རྒན་པ་ཚོས་ཀྱི་རེད་བ། ལྷག་པར་དུ་ང་རང་ཚོའི་ཅིག་ད་ཕ་མ་ཚུད་པའི་ཀྱི་མི་རབས་རྒན་པ་ཚོས་ཀྱི། དུས་ད་ལྟ་བར་དུ་སྐུ་ལས་བསྐྱོན་བྱས་ང་ཚོས་ཀྱི་མང་གཙོའི་མཚན་ཉིད་ཚང་པ་ཅིག་རེད་བ། གྲུབ་འབྲས་ཐོན་པ་ཅིག་བཟོ་ཐུབ་པ་བྱུང་བ་རེད། རེད་བ། ཨ་ནི་ཁོང་རྣམ་པ་ཚོས་ཀྱི་གཉིད་ལམ་ཟེར་ན་མི་འདུག་རེད་བ་དེ་ག་རེ་ཞུས་པ་ཡིན་ན་ཉི་མ་གཅིག་བོད་ལ་ཕར་ཨ་ནི་ཕྱིར་ལོག་ཞུས་པའི་སྐབས་ལ་ཡ་ཨ་ནི་ང་རང་ཚོ་གཞིས་བཞུགས་བོད་རིགས་སྤུན་ཟླ་ཚོ་ལ་ཡ་དམངས་གཙོའི་གི་ཨ་ནི་ག་སོག་ཅིག་ད་ཕྱག་རྟགས་ཅིག་ཕུལ་ཡག་གི་ད་དེ་རྨི་ལམ་ཅིག་ཆགས་བསྡད་ཡོག་རེད་སོང་ཙང་རྨི་ལམ་དེ་ང་ཚོས་གི་འགྲུབ་ཐུབ་པའི་ཆེད་ལ་ཡ་ང་ཚོས་གི་དམ་བཅའ་བཞག་དགོས་རེད་བསམ་གི་འདུག།

བློ་བཟང་སྙན་གྲགས་ལགས་ཆགས་བསྡད་ཡོད། སྐུ་ངོ་ལགས་ཀྱིས་གཅིག་བཙན་བྱོལ་བོད་མིའི་གི་མང་གཙོའི་འཕེལ་རིམ་འདི་ཚོའི་ཐོག་ལ་བཀའ་སློབ་རྩ་ཆེན་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་སྐུ་ངོ་ཐུགས་རྗེ་ཆེ། ཐུགས་རྗེ་ཆེ་ཐུགས་རྗེ་ཆེ།